གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་ཡ་སྒྲུང་གི་མིང་ལ་ཡ་དགོངས་པ་མ་ཚོམས་གྲོགས་པོ་ཟེར་ཅིག་བཤད་ཀྱི་ཡིན་གཤམ་ལ་ཡ་ང་རང་ཚོ་མཉམ་དུ་སྒྲུང་འདི་ལྷོད་ལྷོད་བྱས་ཉན་ག་འགྲོ་ཨ། ཧེ་ཧེ། ཐོབ་སོང་ཐོབ་སོང་ཡང་ང་ཐོབ་སོང་ང་ཐེངས་མ་ལྔ་ཐོབ་སོང། ཧེ་ཧེ།
ཟེར་ལབ་བྱས་ཝ་མོ་ཆུང་ཆུང་གད་མོ་བགད་བྱས་ཁ་ལྕེ་དག་བཙུམ་ཐུབ་ཡོད་མ་རེད། སྤྱང་ཀི་ཁོང་ཁྲོ་ཟ་ཐག་ཆོད་བྱས། མེད་མེད་མེད་རྩེད་མོ་རྩེས་ཚར་མ་སོང་ང་གཉིས་སྤོ་ལོ་རྒྱག་པར་འགྲོ་སྤོ་ལོ་རྒྱབ་ན་ཏན་ཏན་ང་རང་ཤོར་གྱི་མ་རེད་ཟེར་ལབ་པ་རེད། དེ་ནས་ཡང་ཁོ་གཉིས་སྤོ་ལོ་རྒྱག་པར་ཕྱིན་བྱས་སྤྱང་ཀི་ཤོར་བ་རེད། ག་རེ་བྱས་པ་རེད་སྤོ་ལོ་འདི་ཡག་པོ་མི་འདུག་སྤོ་ལོ་འདི་སྒོར་སྒོར་མ་རེད་བཞག་ཟེར་ལབ་བྱས།

ཞུ་བོ་དད་ཅན་གྱི་ཁོང་ཁྲོ་ས་ད་ཆོས་རྗེ་སྟོང་རྒྱ་ཅིག་ཞུས་རྗེས་དབང་མོ་དེའི་ནང་ནས་པིབ་རིག། དབང་མོ་དེས་གཡོ་སྒྱུ་ཨེ་གཡོ་སྒྱུ་རང་གིས་ང་གཡོ་སྒྱུ་འཁྲབ་ཀྱིས་ཟིག་ཡོད་པས་ངས་གོ་ད་ནོར་ཡོང་མ་རེད་པ་སི་ལབ་རིག་ཅན་གྱི་དེས་གོ་ད་ནོར་ཡོང་མ་རེད་རང་གཡོ་སྒྱུ་འཁྲབ་ཉེ་ཁྲམ་པ་འཁྲབ་ཉེ་དེ་ངའི་ནང་ལ་དད་མ་གོ་སི་ལབ་ཅེས་པིབ་རིག། ཕྱི་ལོག་ལས་ཡ་ཆ་བོ་ཆེན་པོ་ཞིག་རག་བཏང་གི་ཡོད་རིག་ཝ་མོ་ཆུང་ཆུང་འདི་ཉི་གདུགས་འཁྱེར་ཡོད་མ་རེད། ཁོང་ཁྲོ་ཟ་བྱས། ངས་གཡོ་སྒྱུ་ཞིག་དང་འཁྲབ་མེད་དེ་རིང་ནས་བྱས་ང་རང་གི་ནང་ལ་རྩེད་མོ་རྩེ་ག་ཡོང་གི་མིན། ལྐུགས་པ་ལྐུགས་རྐྱང་རེད་ཀྱི་ལྐུགས་སྤྱང་ཀི་སྤྱང་ཀི་ལྐུགས་པ། རང་སི་པན་བཟས་བྱས་ཁ་ཚིག་བྱས་ཤི་བར་ཤོག་ཅིག། ཆར་པ་དེ་འདྲ་ལ་ང་ཞེད་ཀྱི་མི་འདུག་ཟེར་ལབ་བྱས་ཝ་མོ་དེ་ཆར་པའི་དཀྱིལ་ལ་ཡར་རློན་པ་རློན་རྐྱང་ཆགས་བྱས།

ཅན་སྐལ་ཡོང་བ་རེད། ཡིན་ནའི་ཁོ་གཉིས་གཉིས་ཡང་སྙིམ་མདོག་སྐད་ཅིག་བཤད་ཡོང་བ་རེད། བ་མོའི་སེམས་ལ་ཡ། ཁྱེད་སྲིད་བསྙན་ཁྱེད་སྲིད་ཀོ་ཕ་མོ་ཡོབ་ཅན་ང་གཉིས་སྐད་ཅིག་བཤད་པ་ཡིན་ན་ད་ལྟ་ཆམ་ཅན་བཙན་མོ་སྙིམ་མདོག་བརྫུགས་ཡོད་རེད་ཀོང་པོ་མ་མཚུངས་ཅོ་ཅན་གྱི་ལགས་ལབ་རེད། ཉིན་མོ་བཞི་པ་དེ་ཡང་ཁོ་གཉིས་གཉིས་གུག་གུག་བྱས་ཅན་ནམ་རྒྱུན་སྟག་ལྤགས་བཙན་མོ་རྩི་སའི་ལྕང་མ་ཆེན་པོ་གཅིག་གི་ཟུར་ལ་ཡང་སྙིམ་མདོག་ལས་བསྡད་ཡོད་རེད། སྤྱན་གྱི་འདི་ཡི་བ་མོ་ཡ་སྐད་ཅི་བཤད་གཉིས་འདོད་བཅས་ཡིན་ནའི་ལས་འགོང་པོ་མ་མཚུངས་ས་དེ་ཁ་ནས་བཅད་དུས་མགོ་ཡོང་མ་རིག། བ་མོས། སྡུག་རེ་བྱེད་མ་ཐུབ་བཅས་མིག་ཆུ་བཏང་བཅས་ངུས་པ་རེད། མིག་ཆུ་དེ་པ་ཏཱ། ལབ་བཅས་ས་དེའི་གང་ལ་ཡ་གྲོ་ཉལ་གྱི་གྲོག་དམག་ཅིག་གི་ཟུག་གུ་གང་ལ་ཡ་ཐེ་ཚང། བ་མོས་གྲོག་དམག་དེ་ཡ་འགོང་པོ་མ་མཚུངས་ལབ་བཅས་སྐད་རྒྱབ་རེད། སྤྱང་ཀིས་དགོངས་པ་མ་ཚོམས་ལབ་པ་གོ་དུས་མོས་རང་ལ་ཡ་བཤད་ཀྱི་བསམ་བྱས་ལྕང་མའི་ཟུར་ནས་ཚུར་ཡོང་བྱས། དངོས་གནས་བྱས་ན་ངས་རང་ལ་དགོངས་པ་མ་ཚོམས་ལབ་དགོས་རེད་རང་གིས་ག་གའི་གཅིག་ནོར་ཡོད་མ་རེད་ཟེར་ལབ་བྱས། ཝ་མོ་པང་ཁའི་ནང་ལ་ཡར་དམ་པོ་བྱས་འཐམས་པ་རེད། ཁོ་གཉིས་གཉིས། ཆམ་བཅས་ཞལ་གདངས་ཀྱིས་གདངས་ཀྱི། ཡང་གྲོགས་པོ་ཡག་པོ་ཅིག་ཆགས་པ་རེད། འོ་ཡ་གྲོགས་པོ་ཆུང་ཆུང་ཚོ་དེ་རིགས་ཀྱིས་སྦྲུམ་སྟེ་བདག་རྫོགས་ཞུའོ།